རྒྱལ་ཁབ་ཀྱི་རླབས་ཆེན་དབུ་ཁྲིད་ཟེར་བའི་མིང་ཅན་པ་ཞི་ཅིན་ཕིང་གིས་རང་གི་མང་ཚོགས་སྤྱི་དང་དེའི་ནང་ནས་དམིགས་བསལ་གཞོན་སྐྱེས་ལས་མེད་ས་ཡ་མང་པོར་དམིགས་པའི་ལམ་སྟོན་གྱི་གཏམ་བཤད་གལ་ཆེ་ཟེར་བ་གཅིག་གི་ནང། ནུབ་ཕྱོགས་རྒྱལ་ཁབ་ཁག་ལ་ཕྱིའི་དངོས་པོ་གསོག་འཇོག་བྱ་རྒྱུའི་གི་རྒྱུ་རྔམ་དང་འདོད་རྔམ་ཆེན་པོ་ཡོད་པ་དང། ཆོས་ཕྱོགས་ཀྱི་བསམ་པས་ཕོངས་པའི་ཁྲོད་དུ་དཀའ་ངལ་ཇེ་མང་དུ་འགྲོ་གི་ཡོད་ལུགས་དང། རྒྱ་ནག་ནང་མང་ཚོགས་ཀྱིས་འདོད་ཆུང་ཆོག་ཤེས་ཀྱི་ངང་རྒྱུད་རིང་པོ་དང། བཟོད་སྒོམ་ཆེ་ཙམ་བྱ་དགོས་ཀྱི་ཡོད་པའི་སློབ་སྟོན་བྱས་ཡོད་པ་རེད། ཕྱི་ཚེས་བཅུ་བདུན་རེས་གཟའ་ཕུར་བུའི་ཐོ་རེངས་ཆུ་ཚོད་བཞི་དང་སྐར་མ་བཅུ་གཅིག་གི་ཐོག་རྒྱལ་སྤྱིའི་མཚན་སྙན་གྲགས་པ་ཨེ་པི་སྟེ Associate Press གསར་ལས་ཁང་གིས་གོང་བརྗོད་ཀྱི་གནས་ཚུལ་དེ་སྤེལ་ཡོད་པ་ངོས་ཀྱིས་ཀམ་ཕུའུ་ཏར་གྱི་དྲ་ལམ་ཐོག་འཆར་སྐབས། ངོས་རང་རྐུབ་བཀྱག་སྟེང་ནས་མར་ཟག་གྲབས་བྱས་བྱུང། ཞིབ་ཏུ་གནས་ཚུལ་དེ་ལ་ལྟ་ཀློག་བྱས་པ་ན་ལམ་སང་བསམ་བློའི་ནང་ལ་ཡར་རི་བོ་ཟས་ཀྱང་མ་རྒྱགས་རྒྱ་མཚོ་འཐུང་ཀྱང་མ་ངོམས་མཁན་གྱི་སྲིད་དབང་གཅིག་སྡུད་ཀྱི་འགོ་ཁྲིད་ཆོས་དུག་ལ་ངོས་འཛིན་བྱེད་མཁན་ཞིག་གིས་ནང་ཆོས་ཀྱི་སྙིང་པོ་འདོད་ཆུང་ཆོག་ཤེས་ཀྱི་རིན་ཐང་གི་སྐོར་ལ་གསུང་ཆོས་གནང་དགོས་པ་ཞིག་ཆགས་འདུག་སྙམ་པས་ད་ཆ་ཉི་མ་ནུབ་ནས་ཤར་གྱི་འདུག་བསམ་པའི་གི་ཚོར་བ་ཞིག་བྱུང། དེར་བརྟེན་ངས་དེ་རིང་གི Podcast གི་འགོ་བརྗོད་ལ། རི་བོ་ཟས་ཀྱང་མ་རྒྱགས་རྒྱ་མཚོ་འཐུང་ཀྱང་མི་ངོམས་པའི་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་གིས་འདོད་ཆུང་ཆོག་ཤེས་ཀྱི་གསུང་ཆོས་གནང་བ་ཞེས་པ་དེ་བཀོད་པ་ཡིན། ངས་གཤམ་ལ་ཉེ་བའི་དུས་ལ་བོད་ནང་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དང་བསྟན་པ་རིན་པོ་ཆེའི་འཛིན་སྐྱོང་སྤེལ་གསུམ་བྱེད་མཁན་རྣམས་དགྲ་ལྟར་བརྩིས་ཏེ་རྡུང་རྡེག་བཏང་བ་དང་འདོད་ཆུང་ཆོག་ཤེས་ཀྱི་བསམ་བློའི་རྒྱུན་ཆགས་ཤུགས་ཆེ་ཡོད་པའི་བོད་མི་རྣམས་ཆེས་རྗེས་ལུས་དང་ཆེས་མུན་ནག་ཡིན་པ་འགྲེལ་བརྗོད་ཀྱིས་མཐོང་ཆུང་ཁྱད་གསོད་དང་སྤྱི་ཚོགས་ཀྱི་ཁྲོད་མཐའ་འབུད་བཏང་མཁན་གྱི་གཙོ་དེད་འདིས་ད་ཆ་རང་གི་མང་ཚོགས་ལ་དྭངས་བཅུད་ཀྱི་སྙིང་པོ་འདོད་ཆུང་ཆོག་ཤེས་ཀྱི་རིན་ཐང་སྐོར་སློབ་གསོ་རྒྱག་དགོས་པའི་གནད་འགག་དེ་ཁོ་པར་རང་སྐྱོན་རང་གིས་ཤེས་པའི་བྱིན་རླབས་ཤིག་ཇི་ལྟར་ཐོབ་པ་རེད་དམ་སྙམ་པ་བྱུང། འོན་ཀྱང་ཞིབ་ཏུ་དཔྱད་དུས། དེ་ནི་ཁོ་པར་གློ་བུར་དུ་ཡེ་ཤེས་ཀྱི་སྤྱན་མིག་གསུམ་པ་ཞིག་བྱིན་རླབས་ཐོབ་པ་ཞིག་མིན་པར། དོན་དངོས་ལ་རྒྱལ་ཁབ་ནང་མང་ཚོགས་ཀྱི་དཔལ་འབྱོར་གྱི་གནས་སྟངས་ཧ་ཅང་འུ་ཐུག་ཏུ་གྱུར་བའི་གནས་སྐབས་སུ་ད་ཆ་བྱ་ཐབས་ཡོངས་རྫོགས་ཟད་དེ་མང་ཚོགས་ལ་འདོད་ཆུང་ཆོག་ཤེས་ལས་བདེ་སྐྱིད་འཚོལ་དགོས་པའི་སློབ་སྟོན་དེ་མ་བྱེད་ཀ་མེད་ཞིག་གྱུར་ཡོད་འདུག་ངས་གཤམ་ལ་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་ཡོད་པའི་མཚོན་རྟགས་དང། ད་ལྟ་མང་ཚོགས་ལ་འདོད་ཆུང་ཆོག་ཤེས་ཀྱི་ཆོས་སྟོན་མཁན་གྱི་སྟོན་པ་གསར་པ་འདི་ཡིས་ཉེ་བའི་དུས་ལ་རྒྱལ་སྤྱིའི་ཐོག་རྒྱུད་གཅིག་ལམ་གཅིག་གི་དཔལ་འབྱོར་གྱི་འཛུགས་སྐྲུན་ལས་གཞི་སྤེལ་བ་དང། ཡང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔའི་ནང་ཚུད། རྒྱ་ནག་དེ་བཞིན་འཛམ་གླིང་སྟེང་ཨ་མི་རི་ཀ་ལས་ལྷག་པའི་ཚད་མཐོའི་བཟོ་ལས་འཛུགས་སྐྲུན་གྱི་རྟེན་གཞི་གཙོ་བོ་ཞིག་ཆགས་རྒྱུ་ཡིན་པ་སོགས་ཀྱི་བསྒྲགས་གཏམ་སྤེལ་ཏེ། རྒྱལ་སྤྱིའི་ཐོག་ས་འགུལ་ཐེབས་པ་བྱེད་མཁན་འདི་ཡིས་ད་ཆ་རང་གི་རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་དེ་ཁ་ཐུར་ལ་འཐེན་འཁྲིད་འགྲོ་བཞིན་ཡོད་པའི་གནས་ལུགས་ཁག་ཅིག་ངོ་སྤྲོད་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་བཞུགས་རོགས་གནང། དང་པོ་ཞི་ཅིན་ཕིང་གི་གསུང་ཆོས་ཀྱི་ནང་དོན། ཞི་ཅིན་ཕིང་གིས་འདོད་ཆུང་ཆོག་ཤེས་བྱ་དགོས་པའི་སློབ་སྟོན་དེ་རྒྱ་ནག་དམར་ཤོག་ཚོགས་པའི་ཟླ་བ་གཅིག་གི་ནང་ཐེངས་གཉིས་རེ་འདོན་སྤེལ་བྱས་པའི་དམར་ཤོག་ཚོགས་པའི་གྲུབ་མཐའམ་རྣམ་གཞག་གསལ་སྟོན་བྱེད་སའི། Qiushi། ཞེས་པའི་དུས་དེབ་དེའི་ནང་བཀོད་ཡོད་ཅིང། དེའི་ནང་ནུབ་ཕྱོགས་རྒྱལ་ཁབ་ཁག་གི་དཔལ་འབྱོར་མ་འཛུགས་ཀྱི་གཞི་རྟེན་དེ་གཙོ་བོ་འདོད་རྔམ་ཁོ་ན་ཡིན་པས་ཆོས་ཕྱོགས་ཀྱི་བསམ་པས་ཕོངས་པ་དང་ནུབ་ཕྱོགས་རྒྱལ་ཁབ་ཁག་གི་དཔལ་འབྱོར་འཛུགས་སྐྲུན་ལས་དམག་འཁྲུག་དང་བྲན་གཡོག། མི་སེར་སྤེལ་ཡུལ་བཤུ་གཞོག་གི་བཀོད་ཇུས། བྱེད་ཀྱི་ཡོད་ཚུལ་དང་རྒྱ་ནག་གི་དམིགས་ཡུལ་དེ་སྤྱི་ཚོགས་རིང་ལུགས་ཀྱི་ལྟ་བར་གཞི་བཅོལ་བའི་ཐུན་མོང་གི་ཡར་རྒྱས་ལ་བརྩོན་ཏེ། དབུལ་ཕྱུག་སྙོམས་ཐབས་དང་མང་ཚོགས་ཀྱི་ཤེས་ཡོན་འཕྲོད་བསྟེན་བཅས་པའི་དགོས་མཁོ་སྒྲུབ་ཐབས་བྱེད་ཀྱི་ཡོད་ཚུལ་བཀོད་ཡོད་པ་རེད། ད་འོ་ན་ཞི་ཅིན་ཕིང་དང་ཞི་ཅིན་ཕིང་གིས་འགོ་ཁྲིད་པའི་དམར་ཤོག་ཚོགས་པའི་འགོ་ཁྲིད་དེ་ཚོ། དོན་དངོས་ལ་འདོད་ཆུང་ཆོག་ཤེས་ཀྱི་བསམ་བློ་བཅངས་མཁན་ཞིག་དང་ཆོས་ལུགས་ཀྱི་སློབ་གསོའི་ཞག་རྩི་ཕྲན་བུ་ཞིག་ཀྱང་ཡོད་མཁན་ཞིག་རེད་དམ་དཔྱད་ན་དེ་ནི་གཏན་ནས་མིན་པར་དེ་ལས་ལྡོག་སྟེ། རྒྱ་ནག་དམར་ཤོག་ཚོགས་པའི་འགོ་ཁྲིད་ཚོ་རི་བོ་བཟས་ཀྱང་མ་རྒྱགས་རྒྱ་མཚོ་འཐུང་ཀྱང་མ་ངོམས་མཁན་གྱི་མི་སྣ་ཤ་སྟག་ཡིན་ནའང། རྒྱ་ནག་གི་འགོ་ཁྲིད་ཏེང་ཞའོ་ཕིང་ལྟ་བུས་སོ་སོའི་དབང་ཆ་སྲ་བརྟན་གྱི་ཆེད་དུ་རྒྱ་ནག་མི་དམངས་དབུལ་ཕོངས་ལས་བཏོན་ཐབས་སླད། ཞི་མི་དཀར་པོ་ཡིན་ཀྱང་རུང་ནག་པོ་ཡིན་ཀྱང་རུང་དོན་ལ་ཙི་ཙི་བསད་ན་འགྲིག་གི་ཡོད་རེད་ཅེས་པའི་བཀོད་ཇུས་དང། ཡང་ཏེང་ཞའོ་ཕིང་གིས་རང་གི་སྟོབས་ཤུགས་སྦས་ཏེ་དུས་ཚོད་ལ་ངང་སྒུག་བྱེད་དགོས་ཟེར་བ་བཅས་ཀྱི་སྲིད་བྱུས་འོག་ཕྱི་ནས་དཔལ་འབྱོར་གྱི་རྒྱབ་རྟེན་དང་རོགས་སྐྱོར། གོ་སྐབས་གང་ཡོད་འཚོལ་ནས་རྒྱ་ནག་གི་འཛུགས་སྐྲུན་འཇུག་པ་དང། ཞི་ཅིན་ཕིང་ནི་དེ་ཙམ་གྱི་བཅོས་མའི་རྣམ་འགྱུར་སྟོན་མཁན་ཞིག་ཀྱང་མིན་པས་ཁེངས་དྲེགས་ཆེ་བའི་འགོ་ཁྲིད་ཅིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེར་བརྟེན་ད་རིང་གི་འགྱུར་ལྡོག་དེ་ག་ནས་ཡོང་གི་ཡོད་རེད་ཅེ་ན། སིང་ག་པོར་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི། Lee Kuan Yew། ཀྱི་སྤྱི་ཚོགས་སྲིད་ཇུས་སློབ་གཉེར་ཚན་པའི་སློབ་དཔོན Alfred Wu Muluan གྱིས། ཨ་མི་རི་ཀའི་གྲགས་ཆེ་བའི New York Times གྱི་གསར་ཤོག་ལ་དཔྱད་གཞིའི་དགོངས་ཚུལ་ཞིག་གསུངས་པའི་ནང། དེ་ནི་གཙོ་བོ་རྒྱ་ནག་ནང་དཔལ་འབྱོར་གནས་སྟངས་ཛ་དྲག་ཆེ་རུ་འགྲོ་བཞིན་པའི་ཁྲོད། དམར་ཤོག་ཚོགས་པའི་ངོས་ནས་རྒྱལ་ཁབ་ནང་གི་གནས་སྟངས་དེ་གང་ལེགས་ཤིག་ཡོད་ཚུལ་དང། ཞི་ཅིན་ཕིང་གིས་ལམ་སྟོན་བྱེད་བཞིན་པའི་དམིགས་ཚད་དེ་དངོས་ཡོད་དང་འཚམ་པ་དང་ནུབ་ཕྱོགས་སྤྱི་ཚོགས་ཀྱི་འགྲོ་ལུགས་ལས་བཟང་བ་ཞིག་དང་ཁྱད་དུ་འཕགས་པ་ཞིག་ཡོད་ཁུལ། འགྲེལ་བརྗོད་བྱེད་ཐབས་ཤིག་རེད་ཅེས་གསུངས་ཡོད་པ་རེད། ཆབ་སྲིད་གནད་དོན་དཔྱད་ཞིབ་པར་མཚོན་ན་ཏོག་དབྱིབས་ནད་ཡམས་ཁྱབ་གདལ་གྱི་དམ་དྲག་བཀག་སྡོམ་འོག་རྒྱ་ནག་གི་དཔལ་འབྱོར་ལ་འཕེལ་རྒྱས་མེད་པ་དེ་སྐབས་དེའི་དཔལ་འབྱོར་གྱི་ལས་དོན་ལ་བཀག་སྡོམ་རྐྱེན་པས་ཡིན་སྲིད་པ་དང། ཏོག་དབྱིབས་ནད་ཡམས་ཁྱབ་གདལ་བཀག་སྡོམ་གྱི་དམ་དྲག་ཕྱིར་འཐེན་རྗེས། རྒྱ་ནག་གི་མང་ཚོགས་ནས་འཛམ་གླིང་རྒྱལ་ཁབ་གཞན་དང་མཚུངས་པར་དཔལ་འབྱོར་འགྲོ་སོང་གཏོང་འགོ་བཙུགས་ཏེ་དངོས་ཟོག་གི་རིན་གོང་འཕར་ཆ་ཤུགས་ཆེར་འགྲོ་རྒྱུ་དང། རྒྱ་མི་ཚོས་ཕྱིའི་རྒྱལ་ཁབ་ཁག་ལའང་འགྲིམ་འགྲུལ་གྱིས་ཉེ་ཁུལ་རྒྱལ་ཁབ་ཁག་ནང་དམིགས་བསལ་ཡུལ་སྐོར་སྤྲོ་འཆམ་དང་འབྲེལ་བའི་ཚོང་ལས་ཀྱི་འགྲོ་རྒྱུག་དེ་ཤུགས་ཆེ་ཞིག་ཡོང་རྒྱུའི་རེ་བ་བྱས་ཡོད་པ་རེད། འོན་ཀྱང་དེ་ལྟར་མ་བྱུང་བའི་ཁར། རྒྱ་ནག་ནང་མང་ཚོགས་ཀྱིས་གཞུང་ལ་གདེང་འཇོག་དང་ཡིད་ཆེས་དེ་དམན་པའི་རྐྱེན་གྱིས་འགྲོ་སོང་གཏོང་རྒྱུར་འཛེམ་ཟོན་ཤུགས་ཆེ་བྱེད་ཀྱི་ཡོད་པ་དང། འདི་ཡིས་རྒྱ་ནག་ནང་དངོས་པོའི་འགྲོ་རྒྱུག་ཞན་པ་དང་དངོས་ཟོག་གི་རིན་གོང་འཕར་རྒྱུའི་ཚབ་ཏུ་མར་ཆག་སྟེ་དཔལ་འབྱོར་ཉམས་རྒུད་ཤུགས་ཆེ་འགྲོ་བཞིན་པ་དང་མུ་མཐུད་འགྲོ་རྒྱུའི་མངོན་རྟགས་གསལ་པོ་ཐོན་འགོ་བཙུགས་ཡོད་པ་རེད། ད་འོ་ན་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ཇི་ཙམ་གྱི་ཛ་དྲག་ཆེན་པོ་ཞིག་གྱུར་ཡོད་དམ་ཅེ་ན། གཤམ་ལ་ཡང་དེའི་མཚོན་རྟགས་རེ་གཉིས་ཤིག་ངོ་སྤྲོད་ཞུ་གི་ཡིན། རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་ཚང་མས་བློ་འཚབ་བྱ་དགོས་པའི་དཔལ་འབྱོར་རིག་གནས་ཀྱི་ནང Deflation སྟེ་བཟོ་ལས་ཐོན་སྐྱེད་ཀྱི་རིན་གོང་མར་ཆག་སྟེ། འདི་ཡིས་མང་ཚོགས་དང་ཁྱིམ་ཚང་སོ་སོའི་ནང་བསགས་བསགས་གྲུང་གྲུང་བྱས་ཏེ་གསོག་འཇོག་བྱས་པའི་དངུལ་གང་འཚམས་ཡོད་ཀྱང། གཞུང་གི་སྲིད་ཇུས་ལ་ཡིད་བརྟན་མེད་པར་ས་ཁང་ས་ཞིང་སོགས་པའི་དངོས་ཟོག་གང་ཡོད་ཀྱི་རིན་གོང་མར་ཆག་འགྲོ་གི་ཡོད་པ་དང། གཞུང་གིས་བུན་གཡར་གྱི་སྐྱེད་ཀ་གཅོག་ཆ་བྱས་ཡོད་ཀྱང་འགྲོ་སོང་གཏོང་མ་ནུས་པར་གནས་པའི་རྐྱེན་གྱིས། རྒྱལ་ཁབ་ཀྱི་དཔལ་འབྱོར་གནས་སྟངས་ཡར་རྒྱས་མ་ཐུབ་པའི་ཁར། མུ་མཐུད་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་རྒྱུའི་གནས་བབ་ཞིག་ལ་སླེབས་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། འདི་ཡིས་དངོས་ཟོག་གི་རིན་གོང་ཇི་ཙམ་དམའ་རུ་ཕྱིན་པ་འདི་ཡིས། བཟོ་ལས་ཐོན་སྐྱེད་སྐྱོ་རུ་འགྲོ་བ་དང་བཟོ་ལས་ཐོན་སྐྱེད་མེད་ན་མང་ཚོགས་ལ་འཚོ་རྟེན་ལས་ཀ་མཁོ་སྤྲོད་མ་ཐུབ་པ་དང། གཞོན་སྐྱེས་ལོ་ན་སོན་པ་དང་སློབ་གྲྭ་ཐོན་ཡོང་མཁན་ཚོར་ལས་ཀའི་མདུན་ལམ་མེད་ན་འཇིག་རྟེན་གཉེན་སྒྲིག་གིས་ཁང་པ་ཉོས་པ་དང་བུ་ཕྲུག་བཙས་པ་སོགས་བྱེད་ཀྱི་མེད་པ་དང། ཁང་པ་ཉོ་མཁན་མེད་ན་ཁང་པའི་ནང་གི་ནང་ཆས་སོགས་ཀྱི་མཁོ་ཆས་ཀྱི་འགྲོ་རྒྱུག་མེད་པ་དང་བུ་ཕྲུག་མ་སྐྱེས་པ་ཡིན་ན་ཤུགས་ཀྱིས་མི་འབོར་འཕེལ་རྒྱས་མེད་པས་འབྱུང་འགྱུར་གྱི་ལོ་ངོ་བཅུ་ཕྲག་ནང་དཔལ་འབྱོར་མཁོ་འདོན་ཆེད་དུ་ལས་ཀ་བྱེད་མཁན་མེད་པའམ་ཉུང་དུ་འགྲོ་རྒྱུ་སོགས་གང་ལྟར་དཔལ་འབྱོར་གྱི་གནས་སྟངས་དེ་དྲག་སྐྱེད་དཀའ་བའི་ནད་པ་ཞིག་དང་མཚུངས་པར་གྱུར་ཡོད་པ། ངོས་འཛིན་བྱེད་ཀྱི་ཡོད་པ་རེད། དེའི་ནང་དཔལ་འབྱོར་དཔྱད་ཞིབ་པ་ཚོས་གཞུང་ལ་ད་ལྟ་སྐབས་འཕྲལ་དཀའ་ངལ་ཆེ་ཤོས་དེ་ཁང་ཚོང་མ་རྩ་རྡིབ་བཞིན་པ་དེ་ཡིན་པ་དང། དེ་ནི་རྒྱ་ནག་ནང་མང་ཚོགས་བརྒྱ་ཆ་དྲུག་ཅུ་ཙམ་གྱིས་མ་དངུལ་ཁང་ཚོང་ནང་མ་འཛུགས་བྱས་ནས་ཡོད་པ་དང་ཁང་ཚོང་གི་མ་འཛུགས་ཤུགས་ཆེ་རྡིབ་བཞིན་པའི་རྐྱེན་གྱིས་མང་ཚོགས་གཞི་རྒྱ་ཆེན་པོ་ཞིག་ད་ཆ་ཅི་བྱ་གཏོལ་མེད་ཀྱི་གནས་སྟངས་ཤིག་གྱུར་ཡོད་པ་རེད། རྒྱ་ནག་གི་གྲོང་ཁྱེར་ཐེན་ཅིན་གྱི་ནང་རྟེན་བྱས་པའི Beike Research Institute ཞེས་པའི་དཔལ་འབྱོར་ཞིབ་འཇུག་ཚན་པས་ཨ་རིའི New York Times གི་གསར་ཤོག་ལ་གནས་ཚུལ་གསལ་སྟོན་བྱས་པའི་ནང། རྒྱ་ནག་གི་གྲོང་ཁྱེར་བརྒྱ་ཙམ་གྱི་ནང་ཁང་པའི་རིན་གོང་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་བརྒྱད་པའི་མཐོ་ཚད་ནས་བྱས་ན་ཉུང་མཐར་བརྒྱ་ཆ་བཅུ་བཞི་མར་བརྡིབས་ཡོད་པ་གསལ་སྟོན་བྱས་ཡོད་པ་རེད། ད་འོ་ན་འུ་ཐུག་ཐབས་ཟད་ཀྱི་གནས་སྟངས་དེ་བཟོ་མཁན་སུ་རེད། གནས་སྟངས་དེ་ག་འདྲ་ཆགས་པ་རེད་ཅེས་པའི་དྲི་བ་དེ་ཡིན་པ་རེད། ངས་གནད་དོན་དེ་ཚོ་མུ་མཐུད་ངོ་སྤྲོད་ཞུ་གི་ཡིན་ང་ཚོའི་ལེ་ཚན་མུ་མཐུད་གསན་ཞུ་རོགས་གནང། ད་ལྟའི་ཐབས་སྡུག་གི་གནས་སྟངས་དེ་བཟོ་མཁན་གཞན་སུ་ཞིག་མིན་པར་རྒྱ་ནག་རྒྱལ་ཁབ་ཀྱི་སྲོག་ཤིང་དུ་གྲགས་པ། རླབས་ཆེན་གྱི་འགོ་ཁྲིད་ཡིན་པ་བརྗོད་མཁན་ཞི་ཅིན་ཕིན་ཡིན་པ་དང་གནད་དོན་དབྱེ་ཞིབ་པ་ཚོས་ཁོ་པས་རང་གི་དབང་ཆ་སྲ་བརྟན་དང་རང་ཉིད་དེ་སྔོན་གདུག་རྩུབ་ཅན་གྱི་འགོ་ཁྲིད་མའོ་དང་སྤྱང་གྲུང་ལྡན་པའི་ཏེང་ཞའོ་ཕིང་གཉིས་ལས་ལྷག་པ་བྱ་འདོད་ཀྱི་ཁེངས་དྲེགས་དེ་ནས་བྱུང་ཡོད་པ་ངོས་འཛིན་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་གནད་དོན་དཔྱད་ཞིབ་པ་སློབ་དཔོན་ཝི་ལི་ལེམ་གྱིས་ཉི་ཧོང་གི Nikkei Asia ཞེས་པའི་གསར་ཤོག་ལ་ཕྱི་ཚེས་བཅུ་དགུ་རེས་གཟའ་སྤེན་པའི་ཉིན་བཅར་འདྲིར་དང་ལེན་གྱིས་གནད་དོན་རིམ་པ་ཞིག་ངོ་སྤྲོད་གནང་བའི་ནང། ད་ལྟ་དཀའ་ངལ་གྱི་གཞི་རྩ་གཙོ་བོ་ཞི་ཅིན་ཕིང་གིས་རྒྱ་ནག་རང་ཉིད་ཀྱི་དམག་དོན་དང་དཔལ་འབྱོར་གྱི་སྟོབས་ཤུགས་དེ་ཨ་མི་རི་ཀ་དང་མཉམ་པ་ཞིག་མ་ཆགས་གོང་ནས་ཀྲོག་ཀྲོག་བྱས་ཏེ་ཨ་མི་རི་ཀར་སྤོབས་པ་གཏོང་འགོ་ཚུགས་པ་ནས་འགོ་ཚུགས་ཡོད་པ་གསུངས་ཡོད་པ་རེད། དེ་ཡང་ཁོང་གིས་རྒྱ་ནག་གི་འགོ་ཁྲིད་འདས་པོ Deng Xiaoping གིས་རྒྱ་ནག་རང་ཉིད་ཀྱི་དམིགས་ཡུལ་ཆེན་པོ་དེ་མ་འགྲུབ་པའི་བར་དམའ་ས་བཟུང་ནས་ཨ་མི་རི་ཀར་ཁ་གཏད་གདོང་ལེན་བྱ་རྒྱུ་མེད་པའི་གདམས་ངག་དེ། ཞི་ཅིན་ཕིང་གིས་གཏན་ནས་བརྩི་འཇོག་མེད་པར་རྒྱ་ནག་རང་ཉིད་ཀྱི་དཔལ་འབྱོར་དང་དམག་དོན་སྟོབས་ཤུགས་ཨ་མི་རི་ཀའི་རྗེས་མ་བཟུང་གོང་ནས་ཕྱི་ལོ་ཉིས་སྟོང་བཅོ་ལྔའི་ལོར་གཞུང་འབྲེལ་གྱི་སྲིད་ཇུས་བསྒྲགས་གཏམ་ཞིག་ཡོངས་བསྒྲགས་བྱས་པའི་ནང། Made in China twenty twenty five སྟེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔའི་ནང་ཚུད་རྒྱ་ནག་དེ་བཞིན་འཛམ་གླིང་ནང་ཨ་མི་རི་ཀ་ལས་ལྷག་པ་ཚད་མཐོའི་འཕྲུལ་ལས་འཛུགས་སྐྲུན་ཡོངས་རྫོགས་ཀྱི་ཐོན་ཁུངས་རྒྱལ་ཁབ་གཙོ་གནད་དུ་བཟོ་རྒྱུ་ཡིན་པའི་གསལ་བསྒྲགས་དེ་སྤེལ་ཡོད་ཅེས་དང། གསལ་བསྒྲགས་འདི་ཡིས་ཨ་མི་རི་ཀའི་སྐབས་དེའི་སྲིད་འཛིན Donald Trump ཁྲོ་འགོ་བསླངས་ཏེ་བློ་མི་བདེ་བ་བཟོས་པའི་རྗེས་སྲིད་འཛིན Donald Trump གིས་རྒྱ་ནག་ལ་ཚོང་གི་སྒོ་ཁྲལ་བརྒྱབ་སྟེ་དཀའ་ངལ་བཟོ་འགོ་བཙུགས་པ་དང། རྩ་དོན་དེའི་རྗེས་སུ་སྲིད་འཛིན Biden གྱིས་མཇུག་སྐྱོང་གིས་སྲིད་ཇུས་དེ་བས་ནག་ཏུ་བཏང་སྟེ་ཕྱོགས་གང་སར་མཉམ་ལས་ཀྱི་ཐོག་ནས་མཉམ་འབྲེལ་སྒྲིག་འཛུགས་བཙུགས་ཏེ། རྒྱ་ནག་གི་དཔལ་འབྱོར་དང་དམག་དོན་སྟོབས་ཤུགས་ཡར་རྒྱས་ལ་ངེས་པར་མཁོ་བའི་ཚད་མཐོའི་འཕྲུལ་ལས་འཛུགས་སྐྲུན་གྱི་ཆེད་ཀླད་པ་ལྟ་བུའི་ཀམ་ཕིའུ་ཏར་དང་འཕྲུལ་ཆས་ཁག་གི་ནང་རྫས Chips བཅས་པ་རྒྱ་ནག་ལ་མཁོ་སྤྲོད་མ་ཐུབ་པ་བཟོས་པ་དང། སྲིད་འཛིན་བྷའི་ཏིན་གྱིས་ཡུ་རོབ་དང་ཡང་ནེ་ཏོའི་བྱང་ཨེཊ་ལན་ཊིག་དམག་དོན་སྒྲིག་འཛུགས་དང་དེ་བཞིན་ཉི་ཧོང་དང་ཨོ་སི་ཀྲོ་ལི་ཡ་རྒྱ་གར་བཅས་མཉམ་རུབ་བྱས་པའི Quad ཞེས་པའི་རྒྱལ་ཁབ་བཞིའི་མནའ་འབྲེལ་དང། ཡང AUKUS ཅེས་པ་ཨོ་སི་ཀྲོ་ལི་ཡ་དང་དབྱིན་ཡུལ་ཨ་རི་བཅས་པ་མཉམ་བསྡུས་ཀྱི་སྒྲིག་འཛུགས་དང། ཉེ་བའི་ཆར་ཝིཏ་ནམ་དང་ཧྥི་ལི་པིན་སི་གཉིས་དང་འབྲེལ་ལམ་ཤུགས་ཆེར་བཏང་སྟེ་ཕྱོགས་ཡོངས་ནས་རྒྱ་ནག་གི་ཐད་ལྟ་སྟངས་མི་ལེགས་པ་ཞིག་འབྱུང་བཞིན་པ་དེ་ཞི་ཅིན་ཕིང་རང་ཉིད་ཀྱིས་སོ་སོས་བཟོས་པའི་དཀའ་ངལ་ཞིག་ཡིན་པ་གསུངས་ཡོད་པ་རེད། དེ་ཡང་སློབ་དཔོན་ཆེན་པོ་ཝི་ལི་ལེམ་གྱིས་སྲིད་འཛིན་བྷའི་ཏིན་ངོས་ནས་ཉི་ཧོང་དང་ལྷོ་ཀོ་རི་ཡ། ནེ་དར་ལན་བཅས་ལ་རྒྱ་ནག་གི་འཕྲུལ་ལས་འཛུགས་སྐྲུན་ལ་མཁོ་བའི Chip སྟེ་ཀམ་ཕིའུ་ཏར་གྱི་ཀླད་པ་ལྟ་བུའི་ལས་ཀ་བྱེད་མཁན་གྱི་ནང་མཛོད་ཀྱི་རྫས་དེ་མཁོ་འདོན་བྱ་རྒྱུ་མེད་པ་སྐུལ་སློང་གི་རྗེས་རྒྱ་ནག་ནང་ད་ཆ་ཚད་མཐོའི་རིག་རྩལ་དགོས་པའི Microchips གྱི་ནང་རྫས་བཟོ་མ་ཐུབ་པར་དཀའ་ངལ་འཕྲད་བཞིན་ཡོད་པ་གསལ་སྟོན་གནང་ཡོད་པ་རེད། ཡང་སྲིད་དོན་དཔྱད་ཞིབ་པ་གཞན་ཁག་གིས་གསུངས་ན་ཞི་ཅིན་ཕིང་གིས་ཕྱི་ལ་དགྲ་བསགས་ཡོད་ཀྱང་གལ་ཏེ་ནང་ལ་དཔལ་འབྱོར་འཛུགས་སྐྲུན་བྱེད་པའི་ལས་གཞིར་དམ་དྲག་མེད་པར་རང་དབང་ངང། ཡར་རྒྱས་འགྲོ་བཅུག་ཡོད་ན། ད་ལྟ་གཞུང་ལ་མང་ཚོགས་ཀྱི་ཡིད་ཆེས་དང་གདེང་འཇོག་མེད་པའི་གནས་སྟངས་དེ་ལྷག་གི་མ་རེད་ཅེས་དང། འོན་ཀྱང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱིས་དུས་ཡུན་རིང་པོར་ཆབ་སྲིད་ནང་ཐེ་ཇུས་དེ་ཇུས་གཏོགས་མ་བྱས་ན། གཞན་དཔལ་འབྱོར་གྱི་བྱ་གཞག་གང་ལ་འཇུག་ཀྱང་ཆོག་པའི་རྙོག་དྲའམ་དཀའ་ངལ་གང་ཡང་འཕྲོད་རྒྱུ་མིན་པའི་སྲིད་ཇུས་དེའི་རྗེས་སུ། རྒྱ་ནག་གི་འཕྲུལ་ལས་འཛུགས་སྐྲུན་དང་འབྲེལ་བའི་བཟོ་ཚོང་ལས་ཁང་ཁག་ཅིག་ཚད་ལས་བརྒལ་བའི་ཡར་རྒྱས་ཕྱིན་ཏེ་ཕྱུག་པོ་ཆགས་སྐབས། ཞི་ཅིན་ཕིན་གྱིས་རང་གིས་འགོ་ཁྲིད་པའི་དམར་ཤོག་ཚོགས་པའི་སྲིད་དབང་ལ་ཉེན་ཚབས་ཚོར་ཏེ་འབུར་འཇོམས་གཏོང་འགོ་བཙུགས་པའི་རྗེས་ཆབ་སྲིད་ལ་ཐེ་ཇུས་མེད་ན་དཀའ་ངལ་མེད་ཅེས་པའི་གནས་སྟངས་དེའང་ད་ཆ་ཆ་འཇོག་མེད་པར་གྱུར་བའི་རྗེས་རྒྱལ་ཁབ་ནང་འཕྲུལ་ལས་འཛུགས་སྐྲུན་ལ་ཚད་མཐོའི་ཤུགས་རྒྱག་མཁན་མེད་པ་དང། ཕྱི་ཕྱོགས་ནས་ཀྱང་མ་འཛུགས་བྱེད་མཁན་དཀའ་བའི་གནས་སྟངས་ཤིག་ཆགས་ཡོད་པ་གསུང་གི་ཡོད་པ་རེད། དེར་བརྟེན་ད་ཆ་གནས་སྟངས་དེ་ག་འདྲ་ཞིག་ཆགས་ཀྱི་རེད་དམ་ཞེས་པའི་དྲི་བ་དེ་ཡིན་པ་རེད།

འདོད་ཆུང་ཆོག་ཤེས་བྱ་དགོས་པའི་ཆོས་བཤད་ཀྱི་གོང། རྒྱུན་རིང་སློབ་སྟོན་གྱི་ནང་རྒྱ་ནག་གི་མངའ་ཐང་དེ་རྒྱལ་སྤྱིའི་ཐོག་གོང་ནས་གོང་དུ་འཕར་བཞིན། ཨ་མི་རི་ཀ་ཕར་བཞག་པའི་གོང་བུ་ཞིག་ཆགས་ཀྱི་ཡོད་པར་རྒྱ་མིའི་གཞོན་སྐྱེས་ཚོས་བར་སྣང་ལའང་མཆོངས་ཏེ་སྙོབ་ཐུབ་པའི་དམིགས་ཡུལ་ཆེན་པོ་ཞིག་བཟུང་དགོས་པའི་རྒྱལ་ཞེན་བསླངས་པའི་གཞོན་ནུ་ཚོས། ད་ཆ་ལས་སླ་པོར་འདོད་ཆུང་ཆོག་ཤེས་ཀྱི་གདམས་ངག་ལ་ཡིད་ཆེས་བྱས་ཏེ། ཁ་ཁུ་སིམ་མེར་ནང་དུ་ཇི་ཙམ་སྡོད་ཀྱི་རེད་དམ་ཞེས་པའི་དྲི་བ་དེ་ཡོང་གི་ཡོད་རེད་ཅེས་དང། ནམ་ཞིག་མང་ཚོགས་ཡིད་ཐང་ཆད་དེ་གཞུང་གི་འགོ་ཁྲིད་དང་སྲིད་དབང་ལ་ངོ་ལོག་དང་གྱེན་ལངས་བྱུང་སྲིད་པར། སྐབས་དེར་སྲིད་དབང་སྒེར་གཅོད་བྱེད་མཁན་དམར་པོའི་འགོ་ཁྲིད་ཞི་ཅིན་ཕིན་དང་ལས་རོགས་ཚོས། མང་ཚོགས་ཀྱིས་དམར་པོའི་སྲིད་དབང་གི་ཕྱོགས་སུ་ཡོད་པའི་འཁོན་འཛིན་དང་ཡིད་མ་རངས་པའི་སྣང་ཚུལ་དེ་རྣམ་གཡེང་གཏོང་ཆེད་ཐེ་ཝན་བཅས་པའི་ཕྱོགས་སུ་དམག་འཐབ་བརྩམས་སྲིད་ཀྱི་རེད་ཅེས་གསུང་གི་ཡོད་པ་རེད། ཡང་རྒྱ་ནག་གི་གནད་དོན་དཔྱད་ཞིབ་པ་སློབ་དཔོན་ཝི་ལི་ལེམ་གྱིས། ཉེ་ཧོང་གི། Nikkei Asia། གསར་ཤོག་ལ་གནད་དོན་ངོ་སྤྲོད་ཀྱི་ནང་ད་ལྟ་ཞི་ཅིན་ཕིན་གཙོས་པའི་ཁོ་པས། གོ་སྒྲིག་བྱས་པའི་དཔོན་རིགས་ཀྱི་ཁྲོད་དུ་རྒྱལ་སྤྱིའི་དཔལ་འབྱོར་སྤྱི་དང་རྒྱལ་ཁབ་ནང་དཔལ་འབྱོར་སླར་གསོའི་ཐད་ཉམས་མྱོང་དང། ཤེས་བྱ་ཡོན་ཏན་ཡོད་མཁན་གཅིག་ཀྱང་མེད་པ་དང་ཁོ་པ་ཚོས་འཇོན་པ་དེ་དམར་ཤོག་ཚོགས་པའི་དབང་ཆ་གཙོ་གནད་ཡོང་ཐབས་བྱ་རྒྱུ་ལས་གཞན་རྒྱལ་ཁབ་ཀྱི་དཔལ་འབྱོར་སླར་གསོ་ཡོང་ཐབས་ལ་ཐབས་ཤེས་ཐུབ་མཁན་གཅིག་ཀྱང་མེད་པ་གསུངས་ཡོད་པ་རེད། གང་ལྟར་ཞི་ཅིན་ཕིང་གིས་ད་ལྟ་རང་གི་མང་ཚོགས་ལ་འདོད་ཆུང་ཆོག་ཤེས་བྱ་དགོས་ཀྱི་རེད་ཅེས་པའི་སློབ་སྟོན་དེས་ཞི་མི་རྒན་གོག་ཅིག་གིས་ཙི་ཙི་བཟུང་མ་ཐུབ་པའི་གནས་སྟངས་གྱུར་བ་ན་ཙི་ཙི་སྐད་བཏང་སྟེ་ད་ངས་སྲོག་གཅོད་སྤངས་ཏེ་ཆོས་བྱེད་ཀྱི་ཡོད་ཅེས་པའི་བྱིས་པའི་སྒྲུང་དང་མཚུངས་པ་ཞིག་དང། ཡང་རྒྱ་གར་གྱི་ངག་རྒྱུན་གཏམ་དཔེ་སྐད་གྲགས་ཆེན་པོ་ཞིག་གི་ནང་ནོ་སོ་ཅུ་ཝ་ཁ་ཀེ་བི་ལི་ག་ཡ་ཧཇ་པར་ཞེས་པའི་དོན་ལ་ཙི་ཙི་དགུ་བརྒྱ་བསད་ནས་ཟས་པའི་རྗེས་ཞི་མི་གནས་སྐོར་ལ་ཕྱིན་པ་ཞེས་པའི་གཏམ་དཔེ་དེ་དང་འདྲ་པོ་ཞིག་ཆགས་ཡོད་པ་རེད།